sbs.com.au/tibetan། SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། གཟའ་འཁོར་འདིའི་ལེ་ཚན་ནི Adult Migrant English Program ཞེས་ལོ་ན་རྒན་པའི་གནས་སྤོ་བ་རྣམས་ལ་ཆེད་དུ་དམིགས་པའི་དབྱིན་ཡིག་སློབ་ཁྲིད་ལས་གཞི་དེའི་སྐོར་རེད། དེ་དང་སྦྲགས་གྲོང་ཁྱེར་མལ་སྦོན་དུ་ཡོད་པའི་བོད་རིགས་འཇམ་དཔལ་དབང་ཕྱུག་ལགས་སུ་བཅར་འདྲི་ཐུང་ངུ་ཞིག་བྱས་ཡོད་པས་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང། ཕྱིའི་རྒྱལ་ཁབ་ནས་ཨོ་སྟྲེ་ལི་ཡར་གནས་སྤོ་བ་རྣམས་ལ་དགོས་གལ་ཆེ་ཤོས་ནི་ལས་ཀ་རག་རྒྱུ་དེ་ཡིན། འོན་ཀྱང། ལས་ཀ་འཚོལ་བར་ཨིན་སྐད་རྒྱག་ཐུབ་པ་དང་ཨིན་ཡིག་འབྲི་ཀློག་ཤེས་དགོས་པ་ནི་ཐོག་མའི་ཆ་རྐྱེན་ཡིན། དེར་བརྟེན་གནས་སྤོ་བ་རྣམས་ཀྱིས་རིན་མེད་ཐོག་ཨིན་ཡིག་སློབ་ཁྲིད་ཀྱི་ལས་གཞི་འོག་ཨིན་ཡིག་རྨང་གཞི་སྦྱོང་ཆོག་པ་མ་ཟད་ལས་ཀ་རག་ཐབས་སུ་ཨིན་སྐད་ཡར་རྒྱས་གཏོང་བར་འབད་བརྩོན་གནང་ཆོག་ཨོ་སི་ཀྲི་ལི་ཡའི་གནས་སྤོ་བ་རྣམས་ལས་ཀ་རག་ཆེད་དང་སྤྱི་ཚོགས་ནང་མི་ཕན་ཚུན་འབྲེལ་བ་བཟང་པོ་ཡོང་ཆེད་ཨིན་སྐད་ཤེས་དགོས་པ་ནི་མེད་དུ་མི་རུང་བ་ཞིག་ཡིན།

ལུང་པ་དེའི་ནང་འགྲོ་སྟངས་དང་སྡོད་སྟངས་མི་གཞན་ལ་འབྲེལ་བ་བྱེད་སྟངས་སོགས་ཤེས་དགོས་ངེས་ཡིན། ཕུགས་རྒྱང་རིང་པོར་ཁྱེད་རང་ལ་ལས་ཀ་རག་དགོས། ལས་ཀ་རག་པར་ཡི་གེ་འབྲི་ཀློག་དང་སྐད་ཡིག་གི་རྩལ་གང་ལ་གང་འཚམ་ཤེས་དགོས་ངེས་རེད། ཁོང་གིས་གསར་དུ་འབྱོར་བའི་གནས་སྤོ་བ་རྣམས་ལ་འཕྲད་པའི་འགོག་རྐྱེན་ཆེ་ཤོས་ནི་དབྱིན་སྐད་གནས་ཚད་ཞན་པའི་རྐྱེན་ཡིན་ཞེས་གསུངས། ཡང་ཁོང་གིས། Most of migrants who གནས་སྤོ་བ་དང་སྐྱབས་བཅོལ་བའི་ཁྲོད་དུ་ཡི་གེ་འབྲི་ཀློག་མི་ཤེས་མཁན་རྣམས་ལ་ལས་ཀའི་ཁྲོམ་རར་དཀའ་ཁག་ཆེན་པོ་འཕྲད་བཞིན་ཡོད། ཁོང་ཚོར་སྐད་ཡིག་གི་གནས་ཚད་མ་འདང་བའི་རྐྱེན་གྱིས་ལས་གནས་ལ་དཀའ་ཁག་འཕྲད་སྐབས་ཞུ་གཏུག་བྱེད་ལུགས་ཤེས་ཀྱི་མེད། གང་ཡིན་ཟེར་ན་སྐད་ཡིག་གི་ཤེས་ཚད་མ་འདང་བས་རང་ཉིད་ཀྱི་བསམ་འཆར་རྣམས་བཤད་ཐུབ་ཀྱི་མེད་པ་རེད། མེ་ཧེ་ཀོ་ཨོ་པེ་དུ་ལཱ་ཁོང་ཨབ་གྷ་ནི་སི་ཐན་ནས་ཨོ་སི་ཀྲི་ལི་ཡར་གནས་སྤོས་སྐབས་ཨིན་ཡིག་གི་གནས་ཚད་ཡག་པོ་ཡོད་འདུག་འོན་ཀྱང་གནས་སྤོ་བ་མང་དག་ཅིག་ལ་དེ་ལྟར་མེད་པས་ཁོང་ཚོར་ཨིན་ཡིག་རྨང་གཞིའི་སློབ་ཁྲིད་ཆེད Adult Migrant English Program། AMEP། ཞེས་པའི་གནས་སྤོ་བ་ལོ་ན་རྒན་པ་རྣམས་ལ་ཆེད་དུ་དམིགས་པའི་ཨིན་ཡིག་སློབ་ཁྲིད་ལས་གཞི་ཞིག་འཆར་འགོད་བྱས་ཡོད་པ་དེར་ཞུགས་དགོས། Adult Learning Australia། ཨོ་སི་ཀྲེ་ལི་ཡའི་ལོ་ན་རྒན་པའི་སློབ་གཉེར་ཁང་གི་འགན་འཛིན Catherine Devlin ལགས་ཀྱིས་འགྲེལ་བརྗོད་གནང་བར།
The Adult Migrant English Program provides English language གནས་སྤོ་བ་ལོ་ན་རྒན་པ་ཚོར་དམིགས་པའི་ཨིན་ཡིག་སློབ་ཁྲིད་ཀྱི་ལས་གཞི་དེའི་བརྒྱུད་གནས་སྤོ་བ་དང་སྐྱབས་བཅོལ་བ་རྣམས་ལ་རིན་མེད་ཐོག་ཆུ་ཚོད་ལྔ་བརྒྱ་ཙམ་གྱི་ཨིན་ཡིག་སློབ་ཁྲིད་གནང་གི་ཡོད། དེ་ཡང་རྐང་གནས་སྤོ་བ་རྣམས་ཨོ་སི་ཀྲེ་ལི་ཡར་བདེ་སྙེག་ངང་གཞིས་ཆགས་ཆེད་ཡིན། དབྱིན་ཡིག་གི་ལས་གཞི་དེ་ནི་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་གསར་དུ་འབྱོར་བའི་གཏན་འཇགས་སྡོད་མི་དང་སྐྱབས་བཅོལ་བ། དེ་བཞིན་གནས་སྐབས་ཀྱི་ཐོངས་མཆན་ལག་ཁྱེར་ཡོད་མཁན་འགའ་ལ་རིན་མེད་ཐོག་མཁོ་སྤྲོད་གནང་བའི་ལས་གཞི་ཞིག་རེད། གལ་སྲིད་ཁྱེད་རང་ལ་སྔ་ས་ནས་དབྱིན་ཡིག་རྨང་གཞི་གང་ལ་གང་འཚམ་ཡོད་པ་དེ་ལས་ཀ་རག་ཆེད་བྲིས་ཀློག་གི་རྩལ་ཡར་རྒྱས་གཏོང་འདོད་ན། ཁྱེད་རང་སློབ་ཁྲིད་ཀྱི་ལས་གཞི་གཞན Skills for Education and Employment། SEE།
ཞེས་པའི་འོག་ཤེས་ཡོན་དང་ལས་ཀའི་ཆེད་རྩལ་སྦྱོང་ཆོག། There's also another program called the SEE Program, ཤེས་ཡོན་དང་ལས་ཀའི་ཆེད་རྩལ་སྦྱོང་ཆོག་པའི་ལས་གཞི་དེ་ནི་དམིགས་སུ་ལས་ཀ་འཚོལ་མཁན་རྣམས་ལ་ཡིན། དེའི་བརྒྱུད་དབྱིན་ཡིག་དང་བྲིས་ཀློག་ཤེས་ཡོན། དེ་བཞིན་ཨང་རྩིས་སོགས་སྦྱོང་པའི་མཐུན་རྐྱེན་མཁོ་སྤྲོད་གནང་གི་ཡོད། གལ་སྲིད་ཁྱེད་ལ་སློབ་ཁྲིད་ལས་གཞི་དེར་ཞུགས་ཆོག་པའི་ཆ་རྐྱེན་ཚང་ཡོད་ན་རིན་མེད་ཐོག་ཆུ་ཚོད་བརྒྱད་བརྒྱ་རིང་སློབ་སྦྱོང་བྱེད་ཆོག་པ་ཡིན། སྐད་ཡིག་སློབ་ཁྲིད་ཀྱི་ལས་གཞི་དེའི་རིགས་སྤྱི་ཚོགས་ནང་ཚོགས་པ་ཁག་དང་ལོ་ན་རྒན་པའི་ཤེས་ཡོན་སློབ་གཉེར་ཁང་ནང་སློབ་ཁྲིད་གནང་གི་ཡོད། སྐད་ཡིག་སློབ་ཁྲིད་ཀྱི་ལས་གཞི་དེ་དག་གིས་སློབ་སྦྱོང་གི་ཁོར་ཡུག་སོགས་མཐུན་རྐྱེན་ཕུན་སུམ་ཚོགས་པ་བསྐྲུན་ཡོད་པས་གནས་སྤོ་བ་རྣམས་ལ་ཕན་ཆེན་པོ་ཐོགས་ཀྱི་ཡོད། དེ་བཞིན་འབྲེལ་ཡོད་ཀྱི་ཚོགས་པ་ཁག་རྣམས་འབྲེལ་མཐུད་འོག་ལས་ཀའི་རྩལ་དང་སྐད་ཡིག་རྨང་གཞི་སོགས་མི་རེ་ངོ་རེའི་དགོས་མཁོ་ལ་གཞིགས་ནས་སློབ་ཁྲིད་གནང་གི་ཡོད། ལོ་ན་རྒན་པའི་སློབ་མ་རྣམས་ལ་སྐད་ཡིག་སྦྱངས་པའི་ཁོར་ཡུག་ཤིན་ཏུ་གུ་ཡངས་པོ་དང་སྟབས་བདེ་བསྐྲུན་ཡོད། སློབ་མ་རྣམས་འཛིན་གྲྭའི་ནང་དང་ཡང་ན་འཛིན་གྲྭའི་ནང་དངོས་སུ་ངོ་ཞུགས་མི་དགོས་པར་རྒྱང་སྦྱོང Distance Learning བྱེད་ཆོག་རང་ཉིད་ཁོམ་དུས་ལ་གཞིགས་ནས་སྔ་དྲོ་དང་ཕྱི་དྲོ་གང་རུང་ལ་དུས་ཚོད་ཧྲིལ་པོ་དང་ཡང་ན་ཟུར་སྦྱོང་ཡང་གནང་ཆོག་སློབ་ཁྲིད་སྐབས་ཁྱེད་ལ་ཕྲུ་གུ་ཆུང་ཆུང་ཡོད་ཚེ་ཁོང་ཚོར་ལྟ་སྐྱོང་གནང་བའི་མཐུན་རྐྱེན་ཡང་བསྐྲུན་གྱི་ཡོད། ལས་གཞི་དེའི་བརྒྱུད་སྐད་རིགས་སྣ་འཛོམས་ཀྱི་སློབ་མ་རྣམས་ལ་ཐུགས་ཕན་གསོས་ཀྱི་ཡོད། རོ་ཤལ་བེ་ཏི་ནི Melbourne Polytechnic མེལ་བོན་ལས་རིགས་སྣེ་མང་སློབ་གཉེར་ཁང་གི་ལོ་ན་རྒན་པའི་གནས་སྤོ་བ་ཚོར་དམིགས་པའི་ཨིན་ཡིག་སློབ་ཁྲིད་ལས་གཞིའི་འགོ་འཛིན་ཡིན།

སློབ་ཕྲུག་ལོ་ན་རྒན་པ་ཚོར་ལས་གཞི་དེའི་བརྒྱུད་སློབ་སྦྱོང་བྱེད་སྐབས་ཁོར་ཡུག་གུ་ཡངས་སྟབས་བསྟུན་བསྐྲུན་ཡོད།
ང་ཚོའི་དགེ་རྒན་དང་ལས་བྱེད་རྣམས་ཤེས་ཡོན་མཁོ་སྤྲོད་ཆེད་རིགས་གཅིག་རྐང་འཛིན་པ་ཡིན་པས་ཁྱེད་རྣམས་ལ་སློབ་ཁྲིད་བྱེད་སྐབས་ཕྲུ་གུ་ཆུང་ཆུང་བཞིན་སྟངས་འཛིན་བྱེད་ཀྱི་མ་རེད། ང་ཚོས་ཁྱེད་རྣམས་ལ་གུས་བརྩི་དང་ལྡན་པའི་ཐོག་སློབ་སྟོན་དང་ལམ་སྟོན་གང་དྲག་ཅི་དྲག་བྱེད་ངེས་རེད། ཅེས་གསུངས།

ཨ་ལས་ད་འདི་རེད་བྱ་ཐབས་ཅིག་བཏང་སྟེ་ད་ལྟར་ཁེ་སི་གི་འདི་ཡིན་ན་ངས་ཧ་གོ་མི་འདུག་མ་གཞི་ད་འདིའི་གོང་ལ་ང་ཚོ་ཡོང་བའི་སྐབས་ལ་ཡིན་ན་ཨ། ག་རེ་ལབ་དགོས་རེད་ད་ང་ཚོ་ལ་ཨ་ཅིག་ཁོ་རང་ཚོའི་གཞུང་གི་ཨིན་དེ་ཅིག་ད་ཨེམ་སི་ལ་སྒུག་ཏུ་འདུག་བ་ཨེམ་སི་དེ་ནས་ཨེ་ནི་ཅིག་ཨ་སོ་སོ་ཡ་དེ་འདི་ཅིག་མི་རེ་རེ་བྱས་ཁོ་རང་ཚོས་གོ་སྒྲིག་ར་བྱས་ཤག་མི་ཚང་རེ་ར་མི་རེ་རེ་བྱས།

ད་སྤྱིར་བཏང་གི་འདི་རེད་བཞག་ང་ཚོ་མེལ་བོན་ལ་ད་ས་གནས་ག་ལ་བོ་རེད། ཆེ་ཤོས་ར་ཅིག་ད་ཁ་ཆེ་ཤོས་སོ་རེད་ད་ས་གནས་ཁག་གསུམ་ཙམ་ཞིག་ཐུང་འདུག་ངས་གབ་ཚེ་ལོས་ན།
ད་ཆེ་ཤོས་དེ་ད་ནི་ང་ཚོ་མེལ་བོན་སི་ཏི་ཞོག་ད་ག་རེ་ཟེར་ཕུ་སི་ཁ་རི་ཟེར་ཞིག་འདུག་ད་དེ་ལ་སྤྱིར་བཏང་མི་བོད་པ་མང་ཤོས་གཡས་གཡོན་དེའི་གཡས་གཡོན་རེད་བཞག་ཨ་དེ་ནས་གཅིག་ཡ་སའོ་ཏི་ཡ་ར་ས་ཞང་དེ་ནས

བཅུ་བཅུ་གཡས་གཡོན་མེད་འགྲོ། ལགས་འདི་བྱས་ཨེ་སློབ་སྦྱོང་བྱེད་སའི་ཁག་སོ་སོ་སོ་དེ་གསུམ་རེད་ཤག་ད་ཡིན་ནའི་ཆེ་ཤོས་དེ་ད་ལྟའི་ང་ཚོ་མེལ་བོན་ཀ་ཅི་སི་ཏི་ཐག་ཉེ་ཤོས་ཕུ་སི་ཁ་རི་དེ་རེད་ཤག། ལགས། ཨ་ནེ་ད་ལྟ་ད་སློབ་གྲྭ་དེ་ཨ་ནེ་བདུན་ཕྲག་རེ་རེ་ལ་ཐེངས་ག་ཚོད་འགྲོ་བ་རེད་ཉི་མ་ཨ་ནེ་ཆུ་ཚོད་ག་ཚོད་ག་ཚོད་འགྲོ་ཡོད་ན། ད་སྤྱིར་བཏང་གི་འདི་འདྲ་རེད་ཤག་སོ་སོའི་གནས་ཚད་ལ་དཔག་པའི་ཟིན་བྲིས་ཤིག་བྱས་ཨ་ནི་དེ་བྱས་དུས་འཛིན་གྲྭའི་ཁག་བགོས་ར་བྱས་ཏེ། ཁ་ཤས་ཏོག་ཙམ་དམའ་བ་དེ་ཚོ་ཨ་ནི་ཡང་གཟའ་ཟླ་བ་ནས་གཟའ་ཕུར་བུ་བར་དུ་ད། ཁ་ཤས་ཏོག་ཙམ་མཐོ་བ་དེ་ཚོ་ཡང་གཟའ་མིག་དམར་ནས་གཟའ་ཕུར་བུ། ཉི་མ་ལགས། གསུམ་བྱས་ཉི་མ་བཞི་དེའི་གཡས་གཡོན་རེད་ཤག། ལགས་ལགས། ཨ་ནི། འདི་ད་ལྟ་འཛིན་གྲྭ་འདི་འགྲོ་དུས་ཙམ་པ་ཨ་ནི་ད་འདི་ན། གཙོ་བོ་ད་ཅིག་སློབ་སློབ་ཁྲིད་བྱེད་ཡག་ཨ་ནི་ག་རེ་ག་རེ་ར་བྱེད་ན།

དེ་འདྲས་ཅིག་འདུག། ལགས་ལགས།
ཨ་ནི། ད་ད་ལྟ། ཁྱེད་རང་ལོ་གཉིས་ཅིག་འགྲོ་ཡི་རེད་ཨ་ནི་དེ་འདྲས་འདི་སློབ་གྲྭ་ནས་ཅིག་ཕ་ནི་འཛིན་གྲྭ་ནས་དེ་འདྲས་སླབ་རྒྱུ་དེ་ཚོ་ད་སྤྱིར་བཏང་སོ་སོ། ཅིག་ཉི་མ་ཉི་མ་གི་ད་དེ་ནང་ལོགས་ལ་མར་ལག་ལེན་འཁྱེར་ཡག་དང་ཨ་ནི་དེ་ཚོ་བྱེད་དུས་ཙམ་པ་ཅིག་ཕན་ཐོགས་པོ་ར་ཞིག་འདུག་ཨེ་ལགས།

ཨ། འདི་བཅད་མི་འདུག་ག་ཅན་ལབ་ར་ཅན་ད་ཅིག། ཁྱོན་ནས་མ་ཤེས་ཡིན་ན་ཅིག་གནས་ཚུལ་ལོག་ག་ཡིན་ཟེར་མ་ཤོག་ད་ཅིག་བྱང་ཚ་མགྱོགས་ཡིན་ན་རང་བཞིན་གྱི་གོ་ཚོད་ཡོང་དུས་དེ། ཨ་ལགས་ལགས་ལགས་རེད་རེད། རང་བཞིན་གོ་ཚོད་ཨེ་འཁྱེར་དགེ་རྒན་ལགས་ཀྱིས་ཚིག་ཅིག་གོ་ད་བསྙད་དེ་ཅིག་ཁྲུའུ་ནས་ཁོ་རང་ཚོ་དགེ་རྒན་ཚོ་ཚོས་ད་ཅིག་ཉམས་མྱོང་ཟིན་དེ་ཟེར་བ་རེད་ག་ལབ་བ་རེད་དེ་དེ་དེ།